མཐོང་ཚོད་ལས་དོན་དུ་ཉེས་སྐྱོན་དེ་དག་ཅི་ལ་མངའ། རང་གིས་མཐོང་བ་ནོར་ཡོད་ཅེས་ནི་ཉེས་སྤྱོད་དེ་ཡོད་བ་མ་རེད། རྣམ་པ་གཅིག་ཏུ་སྐྱོན་ལྟར་སྣང་དེ་དག་རྒྱལ་བས་སེམས་ཅན་དོན་དུ་བདུད་སོགས་ཀྱི་རོལ་པ་ཅི་ཡང་སྟོན་པར་གསུངས་པ་ལྟར་ཆེད་དུ་མ་བསྟན་པ་ཡང་ངེས་པ་ཅི། རྣམ་པ་གཅིག་ཏུ་ནའང་སྐྱོན་དུ་བསྟན་པ་དེ་ཡོན་ཏན་རེད། ག་རེ་ཟེར་བླ་མ་རང་འདུལ་བའི་ཆེད་དུ་ཆེད་མངགས་ཀྱིས་སྐྱོན་བསྟན་པ་རེད། ད་གི་སྲས་ནི་ཡེ་ཤེས་ནི་བྲམ་ཟེ་ཆུ་བོ་མི་འདུལ་བར་བཀྲུ་བའི་ཕྱིར། འདུལ་བའི་ཕྱིར་དུ་སངས་རྒྱས་ཀྱིས་བྲམ་ཟེ་ཆུ་བོ་མི་འདུལ་བར་སྤྲུལ་ནས་ཕེབས་པ་རེད་བ་དེ་དུ་སྐྱེས་པ་རེད། ད་ལྟ་སྣང་བ་དེ། དེ་ནི་ག་རེ་ཡིན་ནམ། ལས་ངན་སྒྲིབ་གཡོགས་དེ་དང་མ་བྲལ་རིང་སངས་རྒྱས་མ་ལུས་མངོན་སུམ་མདུན་བྱོན་ཡང། ད་ལྟ་སྣང་བ་དེ་ཉིད་མ་གཏོགས་པར་མཚན་དཔེས་བརྒྱན་པའི་སྐུ་མཆོག་མཐོང་སྐལ་མེད་ཟེར། ཧཱུྃ་ད་ལྟ་མཐོང་དེ་གཅིག་མ་གཏོགས་གཞན་མཐོང་ཡ་ཡོད་མ་རེད་ཟེར་ང་རང་ཚོ་ལས་ངན་གྱི་སྒྲིབ་གཡོགས་དེ་དང་མ་བྲལ་ཕྱིན་ཆད་དེ་ལ།

ཁང་ཁྱིའི་ཐག་ཆོད་བྱས་ནས། ཨ་དེ་འདྲ་བྱས་ནས་རྒྱལ་བ་དེ་བཞིན་གཤེགས་པས་ཐབས་མཁས་པའི་སྒོ་ནས་ཡར་བཟློས་བྱས་ནས་ནི་དགྲ་བཅོམ་པའི་གོ་འཕང་ལ་བཀོད་པ་རེད་བ། སོར་མོའི་ཕྲེང་བ་ཅན་ཟེར་ཡ་དེ་སྡིག་པའི་གྲོགས་པོས་བསླུས་བྱས་ནས་ནི་མི་དགུ་བརྒྱ་དང་དགུ་བཅུ་གོ་དགུ་བསད་པ་རེད། མི་གཅིག་མ་གཏོགས་མི་སྟོང་ཕྲག་གཅིག་བསད་པ་རེད། ཨོ་དེ་མི་སྟོང་ཕྲག་གཅིག་བསད་ཡས་ཀྱི་དེ་ལྟ་བུ་སྡིག་པ་ཡོད་རེད་དེ། ནི། རྒྱལ་བ་བཅོམ་ལྡན་འདས་ཐབས་མཁས་པའི་སྒོ་ཅིག་སྡིག་པ་སྦྱང་བཅུག་བྱས་ནས་སུ་བཟླས་ལ།

དགེ་འདུན་དེ་རྣམས་དཔེར་ན་དགོན་པ་དེ་རྣམས་ལ་གྲྭ་པ་སུ་ཞིག་ཤི་བ་ཡིན་ནའི། རྒྱུ་ནོར་ལོངས་སྤྱོད་དེ་འཇིག་རྟེན་པ་དང་རང་གི་ཕ་མ་དེ་འདྲ་ལ་དབང་གི་མ་རེད་དགེ་འདུན་སྤྱི་ལ་དབང་གི་རེད། དགེ་འདུན་སྤྱི་ལ་དབང་ཡིན་ཙང་དགེ་འདུན་རྣམས་ཀྱིས་ནི། དགེ་སློང་ཞིག་ཤི་ཚར་སོང་ན་ལམ་སང་དགེ་སློང་དེའི་ཕུང་པོ་མེ་བསྲེག་གཏོང་ཡས་དང་ཨ་དེ་ག་ནང་བཞིན་བྱས་ནས་རྒྱུ་ནོར་བགོ་བཤའ་རྒྱག་ཡས་དང། རྒྱུ་ནོར་དེ་སྤྱི་རྫས་བཞག་དགོས་དགོས་འདུག་པས་ཡང་ན་ནི་དགུ་རྫས་བྱེད་དགོས་འདུག་པས་ཡང་ན་ནི། གཏོང་སྒོ་དག་ཅིག་གཏོང་དགོས་འདུག་པས་དེ་འདྲ་གྲ་སྒྲིག་བྱེད་ཀྱི་རེད་བ།

ད་དུག་སྦྲུལ་ལ་སྐྱེས་ནས་ནི་སངས་རྒྱས་ཀྱི་བཀའ་བདེན་པས་དེ། ཁྱོད། དེ་བཞིན་གཤེགས་པའི་བསྟན་པ་ལ་རབ་ཏུ་བྱུང་ནས་བྱ་བ་གང་ཡང་མ་བྱས་པའི་ཕྱིར་ན་ད་ལུས་ངན་པ་དེ་ལྟ་བུ་ལ་སྐྱེས་ནི་ད་ལྟའི་ལྷུང་བཟེད་ལ་ཆགས་ན་དེ་འགྲིག་གི་མ་རེད་ད་གནས་དེ་ལས་ཁྱོད་རབ་ཏུ་ཐོན་ཞེས་ཟེར་ནས་མར་ཕུད་བྱས་ནས་ཅང་ཏེ་དེ་ཡང་ནི་སོང་ཟེར་ཏེ་ཁོ་ལ་ནི་སངས་རྒྱས་ལ་ཁོང་ཁྲོ་ཟ། ཁོང་ཁྲོ་ཟ་བྱས་ནས་ལྷུང་བཟེད་ནང་ནས་ཐོན་བྱས་ནས་ནགས་གསེབ་ལ་ཡར་ཕྱིན། ནགས་གསེབ་ལ་ཡར་ཕྱིན་ཚེ་སངས་རྒྱས་ལ་ཁོང་ཁྲོ་ཟ་ཡིས་ཟ་ཁོ། ལས་ཀྱི་སྣོམ་བགྲང་མེད་པ་སྟེ་དེ་མ་ཐག་ཏུ་སྨིན་བྱེད་ནི་ལུས་ལས་མེ་འབར་ནས་དོགས་འདྲུ་སྟེ་ལུས་ལས་མེ་འབར་ནས་ཤི། མེ་འབར་ནས་ཤི། ཨ་ནི་དོགས་འདྲུ་དེ་གིས་ལྕི་བ་སྔ་མ་དེ་དགེ་སློང་དེར་བ། དགེ་སློང་གི་ཕུང་པོ་དེ་དེ་གཉིས་ཀ་དང་མི་ཕྲ་དང། མི་ཕྲ་དང་བྱས་ནས་ནི་མེ་གཉིས་ཡོད་ལ་བ། ད་དོགས་འདྲུ་དེས་སྣོམ་པར་ཤི་བ་དེ་ཐོན་ཅིང་སྙི་བ་སྣ་མའི་ནང་སྐྱིལ། སྙི་བ་སྣ་མའི་ནང་ལ་སྙི་བའི་གྱི་ལུས་དེ་འབར་བྱས་ནས་ནི། གང་ཟག་སྐྱིལ། སེམས་ཅན་གཅིག་ལ་ལུས་གསུམ་ལས་ནི་ལུས་གསུམ་པོ་དེ་དུས་མཉམ་དུ་འབར་ཅིག་ཅར་དུ་སྨིན་པ། ཅིག་ཅར་དུ་སྨིན་པ་དེ་ཁོ་ལ་ང་རང་ལུས་གསུམ་ལས་ནི་མེ་མཉམ་དུ་འདོན་པ་དེ་ཡིན་ན་ཧ་ཅང་མགྱོགས་པོ་ཞེ་དྲག་ཡིན་པའི་རྟགས་རེད་པ། མགྱོགས་པོ་ཞེ་དྲག་རེད་ལ་དམྱལ་བ་མནར་མེད་ཟེར་དེ་ཐག་རིང་པོ་དེ་འདྲ་ཡོད་མ་རེད་ཐག་ཐུང་ཐུང་ཐུང་ཐུང་རེད། རང་དང་དེ་གཉིས་ཀྱི་བར་དབུགས་རྒྱུ་བ་དེ་མ་གཏོགས་གང་ཡང་ཡོད་མ་རེད། དེ་གི་དབུགས་རྒྱུ་བ་འགག་པ་ཙམ་ཞིག་གིས། དབུགས་རྒྱུ་བ་དེ་འགག་པ་ཙམ་ཞིག་གིས་ནི།

ལ་བཤགས་པ་བྱས་ནས་མ་དག་ཟེར་གཅིག་གཅིག་ནི་མེད་པ་དེ་དག་གིས་བསྲེགས་ནས་ཡིད་བྱེད་ནས་སོར་མོ་ཕྲེང་བ་ཅན་མི་དགུ་བརྒྱ་དང་དགུ་བཅུ་གོ་དགུ་བསད་ནས་སྡིག་པ་དེ་བཤགས་ནས་དག་གི་ཡོད་ན། ང་རང་ཚོ་ད་ལྟ་མི་དགུ་བརྒྱ་དང་དགུ་བཅུ་ཕར་ལ་བཞག་ནས་སྲོག་ཆགས་དགུ་བརྒྱ་དང་དགུ་བཅུ་བསད་མྱོང་གི་མ་རེད་པ། དེ་འདྲ་ཡིན་ཙང་ནས་སྡིག་པ་ཟེར་མི་ཐུབ་འགྱོད་སེམས་ཆེ་ན་སྡིག་པ་ཆེན་པོ་རེད་དེ་ཆེན་པོ་དེ་ཡང་འགྱོད་སེམས་ཆེན་པོ་བྱས་ན་དག་གི་ཡོད་རེད། གཉེན་པོ་སྟོབས་བཞིའི་སྒོ་ནས་བཤགས་པ་ཡིན་ན་དག་གི་ཡོད་རེད། གཉེན་པོ་སྟོབས་བཞི་མ་ཚང་ན་དག་གི་མ་རེད་གཉེན་པོ་སྟོབས་བཞི་ག་ཚོད་ཟེར་ན་ཡེ་ཤེས་ནི་རྣམ་པར་སུན་འབྱིན་པའི་སྟོབས། ཉེས་པ་ལས་སླར་ལྡོག་པའི་སྟོབས། གཉེན་པོ་ཀུན་ཏུ་སྤྱོད་པའི་སྟོབས་རྟེན་གྱི་སྟོབས་ཟེར། ཨོ་དེ་འདྲ་བཞི་ཡོད་རེད་བ། རྟེན་གྱི་སྟོབས་ཟེར་མཁན་དེ་སེམས་བསྐྱེད་དང་སྐྱབས་འགྲོ་གཉིས་པོ་དེ་རེད། གཉེན་པོ་ཀུན་ཏུ་སྤྱོད་པའི་སྟོབས་ཟེར་མཁན་དེ། དེ་བཞིན་གཤེགས་པ་སུམ་བཅུ་སོ་ལྔའི་མཚན་འདོན་པ་དང་སྨན་བླ་བདེ་གཤེགས་ཀྱི་མཚན་འདོན་པ། ད་ནང་ཡོད་སངས་རྒྱས་ཀྱི་མཚན་འབུམ་ཀློག་པ་འདྲ་མོ་དང།

ཉེས་པ་ཉེས་པ་ལ་ཉེས་པ་མཐོང་ངོ་སོས་དཔེར་ན་སྡེ་པ་མཐོང་སོ་བས་སྡེ་པ་ལ་རྒྱུན་སྲིད་ཅིས་སོ་བས་སྲིད་བར་བ། ད་ཁྱེད་ཅག་ལེགས་པར་འདོང་ངོ་ཟེར་ཏེ་འདོང་ཟེར་ཏེ་ད་སྡེ་པ་ད་རེ་ནི་ཁྱོད་ནི་བྱེད་ཀྱི་མེད་ཟེར་ན། སྡེ་པ་ད་རེ་ནི་བྱེད་ཀྱི་མེད་ཟེར་ན་སང་ཉིན་སྡེ་པར་བྱས་རྗེས་ཁྱེད་ཀྱི་རེད་བ། བྱས་རྗེས་ཁྱེད་དེ་ཁོ་ལྕགས་བཟོས་བྱས་བར་བ་ལྕགས་བཟོས་བྱས་ཡིན་ས་སྡེ་པ་རྔམ་པའི་ཟ་གི་རེད་བ། དེས་ག་དུས་དེ་སང་ལོང་དེ་གཏོང་དགོས་བ་རེད། སྡེ་པ་ཆེན་པོ་ནི། དོན་དག་གི་དཔེར་ན་སྲོག་གཅོད་ཀྱི་སྡིག་པ་ལ་སོགས་པ་དེ་ཚོ་ཡིན་ན་ད་ང་ཚེ་རབས་ནས་ཚེ་རབས་ཀྱི་བར་དུ་བདག་ཅི་ལ་ལག་པ་འཆང་གི་མེད་དེ་སྡོམ་པ་བྱེད་ཀྱི་ཡིན་སང་སོ་ར་མ་ཅི། རྩ་བ་ནས་བདག་གིས་ལག་པ་འཆང་གི་མེད་བསམ་བསམ་དམ་བཅའ་ནི་ཉེས་པ་ལས་སླར་ལྡོག་པའི་སྟོབས་ཟེར་མཁན་དེ་འདྲ་བྱས་གཅིག་དགོས། ད་སྡིག་པ་ཆུང་ཆུང་ང་རང་ཚོ་ཞག་ཏུ་ཞོ་ལས་རྫུན་བཤད་ཡ་རིམ་སྐྱག་རྫུན་དེ་ཤི་ར་བཤད་དགོས་རུ་བ། ཞག་ཏུ་ཞོ་ལས་ཤི་ཆ་ཐོང་གི་ཐོང་གི་ལས་སྐྱག་རྫུན་བཤད་དགོས་རེད་བ་ང། ཨོ་དེ་འདྲ་དམ་བཅས་ཡིན་ན་ད་ལྟ་གཉེན་པོ་ཀུན་ཏུ་ཉེས་པ་ལས་སླར་ལྡོག་པའི་སྟོབས་དེ་བྱས་པ་ཡིན་ན་སང་ཉིན་ཡང་སྐྱག་རྫུན་བཤད་ནས་ཡང་དེ་ཁོ་ལ་ཉེས་པ་མང་པོ་གཅིག་ཡོང་དགོས་རེད། ཨོ་དེ་འདྲ་མ་བྱེད་ཅེས་དུས་ཚོད་སྤྲད་དེ། དུས་ཚོད་ག་ཚོད་སྤོང་ཐུབ་ཀྱི་འདུག་ན་དུས་ཚོད་གཅིག་བྱས་ནས། ལོ་གཅིག་སྤོང་ཐུབ་ཀྱི་འདུག་ན་ཟླ་བ་གཅིག་སྤོང་ཐུབ་ཀྱི་འདུག་ན་ཉི་མ་གཅིག་སྤོང་ཐུབ་ཀྱི་འདུག་ན་དེ་ཙམ་གྱི་བར་དུ་ང་ཁྱོན་ནས།

རྩ་བ་ནས་ཁོ། སྡིག་པའི་ལས་དེ་ལ་འཇུག་གི་མིན་བསམ་བསམ་དམ་བཅའ། ཆུང་ཆུང་དེ་འདྲ་རྫུན་འདྲ་མི་འདྲ་ངག་འཁྱལ་འདྲ་མི་འདྲ་དེ་ཚོ་ཡིན་ན། ཉི་མ་གཅིག། ཟླ་བ་གཅིག་ལོ་གཅིག་ཨོ་དུས་ཚོད་གཅིག་བྱས་ནས་གཅིག་གིས་གཅིག་གིས་བྱས་ན་རྗེས་མ་ཡར་ཡར་ཡར་འགྲོ་གི་རེད། ཁྱོན་ནས་བྱེད་མི་དགོས་དེ་འདྲ་ཡོང་གི་རེད། དཔེར་ན་རྒྱ་ཟས་ཟླ་བ་གི་ང།

སྐྱག་རྫུན་ཁྱོན་ནས་ཤོད་ཀྱི་མ་རེད་ཁོ་གོམས་གཤིས་ཟེར་མཁན་དེ་ཆགས་ཀྱི་ཡོད་པ་རེད་བ། ས་ད་ལྟ་ལམ་སེང་སྤོང་མ་ཐུབ་ན། ཉི་མ་གཅིག་སྤོང་གི་ཡིན་ཟེར་ཉི་མ་གཉིས་སྤོང་གི་ཡིན་ཟེར་ནི་མ་ཨོ་དེ་འདྲ་བྱས་བྱས་ནས་བྱས་བྱས་ནས་ནི་དྲག་དྲག་གཏོང། ཨོ་དེ་འདྲ་བྱས་ནས་གཉེན་པོ་སྟོབས་བཞི་ཚང་བའི་སྒོ་ནས་བཤགས་པ་ཡིན་ན་སྡིག་པ་མ་དག་པ་ཁྱོན་ཡོད་མ་རེད་དེ་ནས་དགེ་བ་ལ་རྗེས་སུ་ཡི་རང་བ་ཟེར་མཁན་དེ་གཞན་གྱིས་དགེ་རྩ་ག་ཚོད་བྱེད་ཀྱི་འདུག་ན་སོ་སོ་བདག་གིས་དགེ་རྩ་བྱེད་ཀྱི་འདུག་ན་དེ་དགའ་བ་བསྒོམས་པ་ཡིན་ན་རང་ལ་དགེ་རྩ་ཚང་མ་ཐོབ་ཀྱི་ཐོབ་འགྲོ། སོ་སོ་ལ་རག་འགྲོ།

ཁོས་ཕོག་པ་ཙམ་མ་རེད་དེ་ཁོ་ལས་ཐོག་གི་རེད་དེ་རང་ལས་ཐོག་གཉིས་ཀ་ལས་ཐོག་རེད། ཨོ་དེ་ཡི་ར་ཅི་ག་དེ། ཨ་ཡང་ཆོས་ཀྱི་འཁོར་ལོ་བསྐོར་ཡ་བསྐུལ་བའི་ཡན་ལག་ཞིག་ད་ཁྱེད་ཁ་ཚོན་ཟས་ནོ་ཞིག་བྱས་ནས་མ་འགྲིག་ཚོན་བུ་དགུ་བརྐུ། གསེར་གྱི་འཁོར་ལོ་རྩིབས་སྟོང་དུ་བསྒྲིགས་པ་ཡིན་སོང་ཚོ་བསྣམས་བྱས་ཨ་ནི་བླ་མ་ཐུབ་པའི་དབང་པོ་ལ་ཡར་ཕེབས། ཡར་ཕེབས་བྱས་ནས་ཨ་ནི་བླ་མ་ཐུབ་པའི་དབང་པོ་ལ་ཆོས་ཀྱི་འཁོར་ལོ་བསྐོར་རོགས་གྱིས་ཟེར་ཡར་གསོལ་བ་བཏབ།

བླ་མ་དང་དཀོན་མཆོག་རིན་པོ་ཆེ་རྣམ་པ་གསུམ་ལ་ཕྱག་འཚལ་སྐྱབས་སུ་མཆི་ཟེར་དེ་དོན་ཆེན་པོ་གསུངས། དོན་ཆེན་པོ་གསུམ་པོ་དེ་ད་ལྟ་དེ་ཡིན་ན་ནི་བཤེས་གཉེན་ལ་མ་གུས་པ་ནས་བཟུང་སྟེ་ཟེར་བཤེས་གཉེན་ལ་མ་གུས་པ་དེ་སྤང་དགོས་ཡོད་ཀྱི་དང་མེད་པ་བྱེད་དགོས་ཡོད་ཀྱི་རེད་བ། དེ་ནས་བཟུང་སྟེ་བདག་གཉིས་སུ་མཚན་མར་འཛིན་པའི་བར་གྱི་ཟེར་དེ་ཕྱིན་ཅི་ལོག་གི་བློ་ཡིན་པ་བྱེད་འགག་ཡས་དེ་བྱེད། ད་བཤེས་གཉེན་ལ་གུས་པ་ནས་བཟུང་སྟེ་རང་རྒྱུད་ཀྱི་རྒྱུད་ལ་སྐྱེ་དགོས་ཡོད་ཀྱི་བླང་བྱ་དེ་ཟེར་བ་འོ་དེ་ཚོ་ཚུར་སྐྱེ་བར་བྱིན་གྱིས་རློབ་ཏུ་གསོལ་གསུངས་སོ་རིན་པོ་ཆེ་དེ་དག་ཡང་ནི་འགལ་རྐྱེན་སེལ་བ་དང་མཐུན་རྐྱེན་སྒྲུབ་པ་ལ

རང་གི་རྩ་བའི་བླ་མ་དེ་གཙོས་བྱས། དེ་ནས་རྒྱ་ཆེན་སྤྱོད་བརྒྱུད་ཟབ་མོ་ལྟ་བརྒྱུད་ཉམས་ལེན་བྱིན་རླབས་བརྒྱུད་པའི་བརྒྱུད་པ་གསུམ་གྱི་བླ་མ་ལ་གསོལ་བ་བཏབ་ཡ་གོང་ཁ་དེ་འདུག་བ། ཨོ་དེ་གསོལ་བ་བཏབ་དེ་བསྐུར་ཡ་ནི་རང་འདྲ་གཉིས་པ་ཕྱེ་ནས་རང་ལ་མར་ཐིམ་ཡ་ཨོ་དེ་གསོལ་བཏབ་དེ་ཁ་ཚུགས་བཤད་ཡ་དེ་ནས་བྱས། ཨོ་དེ་ཁྲིས་ཁ་ཚགས་བཟོ་ན་དེ་ནས་ཚོགས་ཞིང་ཡར་བསྡུ་ཡ་དེ།

ད་ཕྱོགས་མཐུན་པ་ཅིག་བྱས་ནས་ཞལ་ཕར་བསློགས་ནས་ཅིག་བཞུགས། ཨ་ཏི་ཤོ་ད་ཟེར་བ་ནི་བཤེས་གཉེན་བསྟེན་ཚུལ་སྒོམ་མཁན་ཡིན་ན་དེ་ཡི་ཐུགས་ཀ་ནས་འོད་ཟེར་སྤྲོས་བྱས་ནས་རང་གི་དྲིན་ཅན་རྩ་བའི་བླ་མ་ཕེབས་ན་ཀ་ཁ་སློབ་མཁན་ནས་དབང་ཐོབ་མཁན་གྱི་བླ་མ་མན་ཆད་ཚང་མ་དང་བཅས་བླ་མ་གཅིག་ཀྱང་མ་ལུས་པ་ཅིག་བྱས་ན་གསལ་པོ་ཅིག་གསལ་བཏབ་བྱས་ནས་ད་ཡང་བླ་མ་སྐུ་ཡི་རྣམ་པ་དེ་སོ་སོའི་རྣམ་འགྱུར་ག་འདྲ་ཅིག་བྱེད་ཀྱི་ཡིན་ན་ཡང་དེ་ག་རང་གསལ་བཏབ་བྱས་ནས།

སངས་རྒྱས་གོ་འཕང་ལ་ཉེ་བ་ཟེར་ན་སངས་རྒྱས་གོ་འཕང་ལ་སྦྱོར་བར་འགྲོ་གི་རེད་ཟེར་བཤེས་གཉེན་བསྟེན་པ་ཡིན་ན། ཉེ་བ་ཟེར་ཏེ་དེ་ལས་ཐག་ཉེར་འགྲོ་གིར་ཤོར་བ། དེ་ལས་ཉེ་ཚུལ་གཉིས་དུ་འང་ན་ངོ་ཤེས་ནོ་ཞེས་བྱེད་ཅེ་ནས། བླ་མ་གདམས་པ་སྟེར་བས་ཀྱང་སངས་རྒྱས་ཀྱི་གོ་འཕང་ལ་ཉེ་བ་ཟེར། བླ་མས་གདམས་པ་རེ་སྟེར་དེ་ཀུན་ལ་རང་གིས་མི་ཤེས་པའི་མུན་པ་རེ་བསལ་ཡིར་བ། ད་ནི་ཤེས་རབ་རེ་སྐྱེས་ཡོང་གིར་བ་དེ་ཙང་སངས་རྒྱས་ཀྱི་གོ་འཕང་ལ་སྦྱོར་བར་སྦྱོར་འགྲོ་གིར་བ། བྱང་ཆུབ་སེམས་དཔའ་རྟག་ཏུ་ངུ་ཡང་བྱང་ཆུབ་སེམས་དཔའ་ཆོས་འཕགས་ཀྱི་གདམས་པ་བཙལ་བ་ལ་བརྟེན་ནས། ད་ནི་བསྐལ་པ་གྲངས་མེད་གསུམ་གྱི་ཚོགས་སུ།

ཆོས་དཔེ་གཉིས་བསྐུར་བ་ལ་བརྟེན་ནས་རྗེ་གསང་ཆེན་གྱི་གོ་འཕོ་ལ་ཉེ་བར་ཟིན། ཆོས་དཔེ་གཉིས་བསྐུར་བ་ཟིན་ཏེ་ཕྱོགས་བཅུ་སངས་རྒྱས་ཐམས་ཅད་ལ་མཆོད་པ་ཕུལ་བས་ཀྱང་བླང་དམན་གྱི་དཔའ་བོ་པུཀྐ་སྤྱི་གཙུག་མཆོད་པ་དེ་ཕན་ཡོན་ཆེ་ཡོད། དེ་རྒྱུད་རྡོ་རྗེ་ཕྲེང་བ་ལས་གསུངས་པ་རུ་བ་རྒྱུད་རྡོ་རྗེ་ཕྲེང་བ་ལས་སྲས་བུ་ཆོས་ཞི་དར་གསུངས་པ་རེད་དེ། སྲིད་དེ་བླ་མ་མཆོད་པ་རྣམས་ལ་བསྐུར་བྱ་དུང་བ། དེ་ཡི་ས་ནས་ཆོས་དཔེ་གཉིས་བསྐུར་བ་རྗེ་གསང་ཆེན་གྱི་གོ་འཕོ་ལ་ཉེ་གི་རེད། རྒྱལ་བ་རྣམས་བརྗིད་པར་བགྱི་བ།

ཡང་ག་ཞིག་ག་ཞིག་མི་སྡུག་པ་ཅིག་དང་ཕྲད་སོང་ན་ནི་སྡུག་པ་སྒང་ག་ཤེས་ཀྱི་ནི། ཕ་མ་མི་ཤེས་པའི་ཚང་མ་དང་ཅིག་ཤེས་ཀྱི་ནི་རྩེད་མོ་རྩེ་ཡ་ཤོ་སྦག་རྒྱག་ཡ། རྒྱ་སྟོད་བྱོས་ཡ། ཆང་ཨ་རག་འཐུང་ཡ་ར་བཟི་བྱས་ནས་མེ་ལ་བལ། ར་བཟི་བཤད་ཡ་དེ་འདྲ་སྒང་ག་ཤེས་ཀྱི་ནི། ཨོ་དེ་ཚོ་ག་རེ་ཟེར་ན་གྲོགས་ངན་པ་དང་ཕྲད་ནས་དེ་བྱུང་བ་རེད་བ། ཨོ་དེ་འདྲ་ཡིན་ཙང་ང་ཚོ་གྲོགས་བཟང་པོ་དང་ཕྲད་ཡ་ཅིག་ཡིན་ན་དེ་རེད་ཡ་རེད། སྡིག་པའི་གྲོགས་པོ་ཚོས་མི་དེ་ཚོ་ཁྲིད་པ་ཡིན་ན་སོ་སོ་མར་འཐེན་པ་ལ་ལས་སླ་པོ་ཞེ་དྲག་ཡོད་རེད། ཉོན་མོངས་པའི་ཉེས་སྤྱོད་ཐམས་ཅད་རང་ཤུགས་འགག་པ་ཟེར་ས་ལམ་ཉམས་རྟོགས་ཐམས་ཅད་གོང་འཕེལ་དུ་འགྲོ་བ་ས་དང་ལམ་ཐམས་ཅད་ནི་གོང་ནས་གོང་འཕེལ་དུ་ཡར་འགྲོ་གི་རེད། ངས་ཚེ་རབས་ཐམས་ཅད་དུ་དགེ་བའི་བཤེས་གཉེན་གྱིས་མི་ཕོངས་པ། ངན་སོང་དུ་མི་ལྟུང་བ། དེ་ནས་འཇིག་རྟེན་དང་འཇིག་རྟེན་ལས་འདས་པའི་ཡོན་ཏན་གྱིས་ཕུན་སུམ་ཚོགས་པར་འགྱུར་བ། ཨོ་དེ་ཚོ་བྱས་བྱས་ནས་རྗེས་བསྲེས་ཏེ་བཤེས་གཉེན་བསྟེན་པ་ཡིན་ན་ཕན་ཡོན་བརྒྱད་པོ་དེ་རང་ཤུགས་ཀྱིས་ཡོང་གི་རེད། བཤེས་གཉེན་བསྟེན་པ་ཡིན་ན་ཕན་ཡོན་བརྒྱད་པོ་དེ་ཡོང་གི་རེད་བཤེས་གཉེན་མ་བསྟེན་ན་ཡོང་མ་རེད། ད་མ་བསྟེན་པ་དང་བསྟེན་ཚུལ་ལོག་པའི་ཉེས་དམིགས་ཟེར་མཁན་དེ་སྡུག་ཅག་ཞེ་དྲག་ཡོད་རེད་ད། བཤེས་གཉེན་བསྟེན་བསྟེན་དགོས་རེད་བསྟེན་པ་དེ་ཚུལ་བཞིན་དུ་བསྟེན་དགོས་རེད་མ་གཏོགས་ཚུལ་བཞིན་དུ་མ་བསྟེན་ན་ནི། ཁེ་ལས་གྱོང་ཆེ་གི། ཨོ་དེ་འདྲ་ཡོང་གི་རེད། བླ་མ་ལ་བསྟེན་ཚུལ་ལོག་བྱས་ནས་བརྙས་སྨོད་བྱས་པ་ཡིན་ན་སངས་རྒྱས་ཐམས་ཅད་ལ་བརྙས་སྨོད་བྱས་པ། དེ་ནས་བླ་མ་ལ་ཁྱེད་ཁོང་ཁྲོ་སྐད་ཅིག་མ་གཅིག་བྱེད་ན་བསྐལ་པར་བསགས་པའི་དགེ་རྩ་བཅོམ་ནས་བཀག་པ་གཉིས་བ་གནས་པ། སྔགས་ལ་བརྟེན་ནས་ཀྱི་ཕྱོགས་མེད་བསྒྲུབ་པ། རྒྱུད་དུ་བཙོས་ནས་འགྲོས་ཀྱང། བཀག་པ་གཉིས་བ་བསྒྲུབ་པ་དང་འདྲ་བ། ཡོན་ཏན་སྔར་མ་མཆིས་པ་མི་མཆིས་ཤིང་ཅི་སེ་མྱོང་པར་འགྱུར་བ། ཚེ་འདི་ནས་བཟུང་གདོད་དུ་མི་བརྩི་ནས་ཤི་བ། ཚེ་རབས་ཐམས་ཅད་དུ་དགེ་བའི་བཤེས་གཉེན་གྱིས་ཕོངས་པ། ཕྱི་མ་ངན་སོང་མི་ཐ་མལ་པར་འཁྱམས་པ། ཧཱུྃ་ཏོ་ཅེས་བྱས་ནས་ད་གདོད་ནས་ཉི་ཚེ་བཅད་ནས་ནི་རྒྱལ་བུ་དེ་ཡོང་གི་རེད་བཤེས་གཉེན་བསྟེན་ཚུལ་ལོག་པ་ཡིན་ན། ད་སྡུག་པོ་ཤ་སྟག་གཅིག་མ་གཏོགས་རྩ་ནས་ཡོང་ཡོད་མ་རེད། སྡུག་ཅག་ཤ་སྟག་གཅིག་ཡོང་གི་རེད། ཨོ་དེ། བསྟེན་ཚུལ་དེ་ཡང་ཚུལ་བཞིན་དུ་བསྟེན་པ་ཡིན་ན་ཕན་ཡོན་ཡོང་གི་རེད་མ་གཏོགས་ཚུལ་བཞིན་དུ་མ་བསྟེན་པའི་ཁྱད་ཅི་བསྟེན་ཁ་གྱེས་བྱས་ནས། ལམ་རིམ་ཆེན་མོའི་ནང་གསུངས་འདུག་དབང་འདི་ཤི་འདོད་པས་བཞག་ནས་བླ་མ་བསྟེན་འདོད་ཙམ་ན་སྤོང་འདོད་བྱེད། གཙང་མ་བསྟེན་འདོད་བྱུང་ན་དང་པོ་བསྟེན་འདོད་ཡོད་དེ་ཨ་ཨ་ས་དམ་བྱེད་བྱས་ནས་རྒྱུ་མ་རུ་དེ་སྤོང་འགྲོ་གི་རེད། ཧོ་དེ་འདྲ་བྱས་ནས་བཤེས་གཉེན་བསྟེན་པའི་ཕན་ཡོན་དང་ཉེས་མེད་ཨེ་ནས། རྩ་བ་དེ་ཕར་བྱུང་བ་བཀའ་དྲིན་བཅུ་གསུམ་དྲིན་པའི་གོ་བ་ལྕི་བ་ཟེར་དེ་ཚོ་དྲངས་ཏེ་ཡག་པོ་གསུང་ལུང་སྟོང་པས་ཡིན་ན་བླ་མའི་གནོད་འགྱུར་ཟིན་གྱི་དེ་ད་ག་རང་རེད། ང་ཚོ་དགའ་འདོད་བླ་འཇམ་མ་ལས་བླ་མའི་གནོད་འགྱུར་ཟིག་གི་དྲུང་བ། བླ་མ་ཆོས་པ་ལས་བླ་མའི་གནོད་འགྱུར་ཟིག་གི་དྲུང་བ། བླ་མའི་གནོད་འགྱུར་བླ་མའི་གནོད་འགྱུར་ཟེར་དེ།

དེ་བུ་མཛངས་པ་ལྟ་བུའི་སེམས་བུ། བུ་མཛངས་པ་ཟེར་ན་དེ་རེད། བཤེས་གཉེན་ཡང་ནི་སློབ་མ་གི་སེམས་དེ་ཡིན་ན་དེ་ལྟ་བུ་ཅིག་དགོས་རེད། བླ་མའི་ངོ་ལ་བལྟས་ནས་བྱས་མ་གཏོགས་རང་དབང་ཐོག་ནས་བྱ་བ་བྱེད་རྒྱུ་མ་རེད། བྱ་བ་བྱེད་རུང་གི་འདུག་མི་འདུག་ཚང་མ་ཐམས་ཅད་བླ་མའི་ངོ་ལ་བལྟས་ནས་བྱེད་དགོས་རེད། རང་དབང་དོར་བ་བྱས་ནས་བླ་མའི་དབང་དུ་གཏོང་བ་དེ་ཨོ་དེ་ལ་བུ་མཛངས་པ་ལྟ་བུའི་སེམས། ཞེས་གསུངས་པ་དང་པོ་དེ་རེད་སེམས་དང་པོ་དེ་རེད། སེམས་གཉིས་པ་དེ་ཡིན་ན་རྡོ་རྗེ་ལྟ་བུའི་སེམས། རྡོ་རྗེ་ཟེར་དེ་ག་རེ་ཟེར་ག་རེ་ཟེར་ན་བརྟན་པོ་ཡིན་པའི་སྐད་ཆ་རེད། རྡོ་རྗེ་ཟེར་དེ་བརྟན་པས་བརྟན་པའི་མིང་རེད་བ་རྡོ་རྗེ་གི་སྐད་དོད་དེ་ལ་བཛྲ་ཟེར་བ་རེད་བ། བཛྲ་ཟེར་དེ་མི་ཕྱེད་པ་ཟེར། མི་ཕྱེད་པ་ཟེར་གཉིས་དེ་ལོགས་སུ་ཁ་བྲལ་མེད་པ་ཟེར། ད་བླ་མ་མ་བསྟེན་ན་མ་བསྟེན་རེད་མ་གཏོགས་བླ་མ་བསྟེན་ཚར་ཡོད་བ་ད་བླ་མ་དང་ཁ་བྲལ་རྒྱུ་ཡོད་མ་རེད། བླ་མའི་སེམས་ལོགས་སུ་བྱས་སོ་སོའི་སེམས་ལོགས་སུ་བྱས་དེ་འདྲ་བྱེད་རྒྱུ་ཡོད་མ་རེད་བརྟན་པོ་ཡག་པོ་བྱེད་དགོས་རེད།

ཆུ་ཐོག་གས་དེ་བརྒྱུད་དེ་འདྲ་བྱེད་ཀྱི་འདུག་མ་ཟད། ཧོ་ཁོ་ཡི་ཅི་ཅི་ཅི་ཡི་དམ་དེ་དེ་ཡིན་ན་ཡི་དམ་སྒྲུབ་པ་བྱེད་རེ་ད་ཟེར་བླ་མ་རྭ་ལོ་ཙཱ་བ་ཀྱི་ཡིན་ནི་དཔལ་རྡོ་རྗེ་འཇིགས་བྱེད་རྒྱུད་དེ་གདན་འདྲེན་ཞུ་དུས་ཁོ་རང་ང་རང་ཚོ་བོད་ཀྱི་བླ་མ་ཚོའི་མང་ག་ཅིག་ཕྱིན་ནས་དེ་ཡི་དམ་ར་ཡི་མགོ་ཅན་ཅིག་བསྟེན་བཞག་དེ་ཁྱོན་ནས་བླ་མ་དེ་བསྟེན་བཅོས་མར་ཟེར་རྭ་ལོ་ཙཱ་བ་ལ་སུ་གང་ཅིག་བལྟས་ཆོག་མིན་སོགས་ཞུ་བ་ལབ་རེ་བ་ལབ་རེ་དེ་ཡིན་ན་རྭ་ལོ་ཙཱ་བ

དེ་ཕྱིས་གསུང་བའམ། རྡོ་རྗེ་ལྟ་བུ་སྟེ། ད་གསུམ་པ་དེ་ཡིན་ན་ས་ལྟ་བུ་བསྲེགས་ཟིན། ས་ལྟ་བུའི་སེམས་ཟེར་ནི་ས་ཟེར་ཡས་དེ་ག་རེ་ཟེར་ང་ཚོ། ནས། གཡོ་བ་དང་མི་གཡོ་བ་ཚང་མ་ཐམས་ཅད་ས་ཡི་སྟེང་དུ་རེད། གཅིག་ངོ་ཡ་གཅིག་ཡས་ཏེ་ས་ཡི་སྟེང་དུ་བྱེད་དགོས་རེ། ཕར་ཚུར་འགྲོ་འོང་བྱས་ཙང་སེམས་ཅན་ཡོངས་སུ་རྫོགས་པར་གོ་ང་ས་ཡི་སྟེང་དུ་ཕར་ཚུར་འགྲོ་དགོས་རེ་ང་ལྗིད་ཁོག་ཚ་དྲགས་ཤག་ཟེར་རེ་མ་ང་འཁྱོག་པ་མི་འདུག་ཟེར་རེ་མ།